དེ་རིང་གི་ཆོས་རིག་གི་ལེ་ཚན་འདིའི་ནང་གུ་རུ་རིན་པོ་ཆེའི་རྣམ་ཐར་འཕྲོས་རྣམས་སྙན་སྒྲོན་ཞུ་ཡས་ཡིན། དེ་ཡང་གུ་རུ་རིན་པོ་ཆེ་བོད་དུ་ཆིབས་བསྒྱུར་གནང་སྟེ་བསམ་ཡས་བཞེངས་རྒྱུར་ས་གཞི་བྱིན་རླབས་མཛད་པའི་ཐད་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ནང་རྟེན་གཞི་བྱས་པའི་དཔལ་སྤུངས་ཤེས་རབ་གླིང་དགོན་པའི་མཁན་པོ་པད་མ་ལགས་ཀྱིས་འགྲེལ་བརྗོད་གནང་བ་ཞིག་གསན་གྱི་རེད།
དེ་ནས་བསམ་ཡས་བཞེངས་རྒྱུའི་ཆེད་དུ་ད་རྒྱལ་པོ་ཁྲི་སྲོང་ལྡེ་བཙན་ཉིད་ཀྱིས་གུ་རུ་རིན་པོ་ཆེ་དང།

གནང། དེ་ནས་ད་ཁོང་གིས་རྡོ་རྗེ་གར་འཆམ་མཛད་པའི་སྐབས་ལ་ཨ་ཅེ་ཁོང་གི་སྐུའི་གྲིབ་གཟུགས་དེ་ས་གཞི་ལ་ས་གཞིའི་སྟེང་དུ་ཡང་གང་དུ་ཕོག་ཡོད་པ་དང་གཅིག་སྐུའི་གྲིབ་གཟུགས་དེ་གང་ནས་ཕོག་གི་ཡོད་པ་དེ་དང་དེ་ལ་གཅིག་མ་ས་རིས་བཏབ་བྱས་ནས་གཅིག་ས་རིས་བརྒྱབ་ནས་དེ་ནས་ད་བསམ་ཡས་བཞེངས་ཡས་ཀྱི་ད། ཅིག་བཀའ་ལོག་ལྟ། དབུ་འཛུགས་འདྲ་བོ་དེ་དེ་ནི་ཡང་དེ་འདྲ་བྱས་པ་རེད།
ལགས། ད་ང་རང་ཚོ་དེང་སང་ཡང་བོད་ལ་ད་གར་འཆམ་གྱི་སྲོལ་རྒྱ་ཆེན་པོ་ཡོད་པ་དེ་བ་དེ་ཡང་སྤྱིར་བཏང། སྔར་ནས་བོད་ལ་ད་གར་འཆམ་གྱི་སྲོལ་དེ་ཡོད་པ་དེ་ཡིན་ན་ཡང་དེ་འདྲ་གི་དར་ཁྱབ་ཆེན་པོ་ཡོང་ས་དེ་ཨ་ཅེ་གུ་རུ་རིན་པོ་ཆེས་ཅིག་བསམ་ཡས་ཀྱི་ཅིག་ས་འདུལ་གནང་བའི་སྐབས་ཀྱི་གར་འཆམ་མཛད་པ་དེ་ནས་བཟུང་དེ་ནི་དར་ཁྱབ་ཤུགས་ཆེན་པོ་དེ་འདྲ་ཡང་བྱུང་བ་རེད། ལགས། དེ་ནས་གུ་རུ་རིན་པོ་ཆེས་ད་དེ་འདྲ་གི་ས་འདུལ་གནང་བྱས། དེ་ནས་རྒྱལ་པོས་ཨན་ཅིག་དམངས་གཙོ་སྟེང་འོ་དེ་འདྲས་བྱས་ནས་དེ་ནི་གང་ལྟར་བསམ་ཡས་ཀྱི་བསམ་ཡས་ཀྱི་གཙུག་ལག་ཁང་འདི་ཨན་ཅིག་གྲུབ་པ་རེད། དེ་ནས་བསམ་ཡས་གཙུག་ལག་ཁང་འདི་ཡང་ད་བཀོད་པ་དང་མ་བཟོ་འདི་ག་འདྲས་ཞིག་ཡོད་རེད་ཟེར་ན། དེ་ང་རང་ཚོ་དེ་གླིང་བཞི་རི་རབ། ཨ་ནི་གླིང་ཕྲན་ད་ལྕགས་རི་དང་བཅས་པ་དེ་འདྲས་ཞིག་རྒྱལ་པོས་སྔོན་མ་ལ་ཡང་བཀོད་པ་དེ་འདྲས་ཞིག་བཞེངས་དགོས།

དབང་བྱས་ཏེ་ཞུ་བ་ཡིན་ན། ཨན་ཅིག་སྒྲ་སྒྱུར་གླིང་ནང་དུ་ཡང་ཨན་ཅིག་མཁན་པོ་བོ་དྷི་ས་ཏྭ་ཤནྟ་རཀྵི་ཁོང་གིས་ཨན་ཅིག་བོད་ཀྱི་ད་མི་སྣ་ཁག་ཡ་ལེགས་སྦྱར་གྱི་སྐད་ཅིག Sanskrit ད་ལེགས་སྦྱར་གྱི་སྐད་མ་བསླབ་བྱས་ནས་ཨན་ཅིག་ཕྱིས་སུ་དེ་ནས་སྒྲ་སྒྱུར་གླིང་དེ་ནང་ནས་ཨན་ཅིག་ལེགས་སྦྱར་ལ་མཁས་པ་མང་ཤོས་བོད་རང་ནས་ད་སུ་སུ་ཐོན་པ་རེད་ལབ་ན་དེ་ནས་ལོ་ཙཱ་བ་སྐ་བ་དཔལ་བརྩེགས་ལོ་ཆེན་བཻ་རོ་ཙ་ན། ཀླུའི་རྒྱལ་མཚན་ཡེ་ཤེས་སྡེ་ལ་སོགས་པ་དེ་འདྲས་ཀྱི་ཡང་ད་ཅིག་ལེགས་སྦྱར་ལ་མཁས་པའི་ཅིག་བོད་རང་གི་ཅིག་མཁས་པ་མང་པོ་ཞིག་དེ་ནང་ལ་དེ་འདྲས་ཐོན་པ་རེད། དེ་ནས་ཕྱིས་སུ་ཡང་ད་རུང་ཅིག་ནཱ་ལེནྡྲའི་མཁས་པ་ཀ་མ་ལ་ཤཱི་ལ་རེད་དཱ་ན་ཤཱི་བི་མ་ལ་མི་ཏྲ་རེད་ཤཱནྟི་གརྦྷ་རེད་དྷརྨ་ཀཱིརྟི་ལ་སོགས་པ་དེ་འདྲས་ཀྱི་ཅིག་ནཱ་ལེནྡྲའི་མཁས་པ་མང་པོ་ཞིག་ཡང་བོད་ལ་གདན་དྲངས་ནས

དེ་ནི་ད་གུ་རུ་རིན་པོ་ཆེ་ད་བོད་ལ་སྤྱིར་བཏང་ནས་མཛད་པ་རྒྱ་ཆེན་པོ་མང་པོ་བྱས་ཏེ་ཡིན་ན་ཡང་ད་ཅིག་རྒྱལ་པོས་དང་པོ་གདན་དྲངས་དགོས་པའི་དམིགས་ཡུལ་གཙོ་བོ་དེ་ཅིག་དེ་འདྲས་ཀྱི་མ་ཅིག་བོད་ལ་ཅིག་ནང་ཆོས་དར་ཁྱབ་ཤུགས་ཆེན་པོ་ཞིག་བཏང་ཡ་ཆེད་དུ་དེ་བཏང་བ་ལ་བསླབ་པ་སློབ་གཉེར་བྱེད་ས་ཀྱི་གཙུག་ལག་ཁང་ཅིག་དགོས་ཀྱི་ཡོད་པ་ཨ་ཅིག་གཙུག་ལག་ཁང་དེ་དང་པོ་ཁོང་བོ་དྷི་ས་ཏྭ་ཁོང་རྣམ་གཉིས་ཀྱིས་ཅིག་བཞེངས་པའི་སྐབས་སུ་ཨ་ཅིག་བར་ཆད་མང་པོ་བྱུང་ནས་དེ་མ་གྲོལ་བར་དུ་དེ་ནས་ཡང་མཁན་པོ་བོ་དྷི་ས་ཏྭ་ཡང་ཅིག་བཀའ་གནང་ལ་འདྲ། ལུང་བསྟན་གནང་ལ་འདྲ། དེ་འདྲ་ལ་བརྟེན་ནས་ཡང་ཅིག་གུ་རུ་རིན་པོ་ཆེ་བོད་དུ་ཕེབས་རྗེས་ནས་ཨ་ནི་བསམ་ཡས་གཙུག་ལག་ཁང་གྲུབ་རྗེས་ད་ན་ཞིག་དེའི་ནང་ནས་ཡང་ཅིག་བོད་ཀྱི་མཁས་དབང། བོད་ཀྱི་ཡང་ཅིག་མཁས་དབང་མང་པོ་ཞིག་ཕེབས་པ་དང་ད་ན་ཞིག་བཀའ་འགྱུར་བསྟན་འགྱུར་ལ་སོགས་པ་ཆ་ཚང་གྲུབ་རྗེས་ཡང་ཅིག་ད་ལྟ་སྟོན་པ་ཤཱཀྱ་ཐུབ་པའི་ཡང་ཅིག་བསྟན་པ་ཆ་ཚང་བ་དེ་བོད་ལ་ཡང་ཅིག་བཀའ་བསྒོ་སྟེ། ད་གདན་དྲངས་ཐུབ་ཚུལ་ལ་ང་དགའ་དང་ལྡན་པ་བོད་ལ་ཅིག་དེ་འདྲས་མ་ཁྱབ་ཐུབ་པ་ཅིག་དེ་འདྲས་ཤིག་བྱུང་བ་རེད། ལོས་ལ་ཟེར། དེ་བཞིན་གུ་རུ་རིན་པོ་ཆེ་བོད་ཙམ་མ་ཟད་འབྲུག་ཡུལ་དུ་ཆིབས་བསྒྱུར་གནང་སྟེ་ཆོས་ཕྱོགས་ཀྱི་མཛད་འཕྲིན་བསྐྱངས་པ་དང། གུ་རུ་མཚན་བརྒྱད་ཀྱི་ནང་ནས་གུ་རུ་རྡོ་རྗེ་གྲོ་ལོད་ཞེས་པའི་མཚན་ཐོགས་སྟངས་ཀྱི་ཐད་མཁན་པོ་པདྨ་ལགས་ཀྱིས། དེ་དང་མཉམ་དུ་ད་གུ་རུ་མཚན་བརྒྱད་ཀྱི་ནང་ཅིག་མ་ཟུར་ད་གུ་རུ་རྡོ་རྗེ་གྲོ་ལོད་ཀྱི་མཚན་ཐོགས་ས་དེའི་སྐོར་ལ་ཡར་ཞུ་བྱ་བ་ཡིན་ན། འབྲུག་ཡུལ་དུ། འབྲུག་པའི་ཡུལ་དུ། ཕེབས་སྟངས་སྐོར། དེའི་ཐོག་ཞུ་བས་ན་དེ་མཉམ་དུ། ད་དེ། བཀའ་ཐང་བསྡུས་པའི་ནང་ལ་ཨེ་ཅིག། དབེན་གནས་བརྒྱད་བསྟན་པའི་ལེའུ་ནང་ལ་ཡོད་རེད། ཚིག་ལ་སེང་གེ་རྫོང་དང་སྤ་གྲོ་སྟག་ཚང་ཕུག། ཨོ་དེ་འདྲའི་ཞུ་ཡག་གིས་ཞུས་པས་ཨེ་ཅིག། དབེན་པའི་གནས་གཉིས། སེང་གེ་རྫོང་དང་སྤ་གྲོ་སྟག་ཚང་ཕུག་ཟེར་མཁན་གྱི་དབེན་གནས་གཉིས་དེ་ག་བ་ལ་ཡོད་ལབ་ན་ཨན་ཅིག་འབྲུག་ཡུལ་ལ་ཡོད་པ་རེད། ད་ལྟ་འབྲུག་ཡུལ་ན་ཡོད་པའི་སེང་གེ་རྫོང་དང་སྤ་གྲོ་སྟག་ཚང་དེ་གཉིས་རེད་དེ་རེད། ཨན་ཅིག་གུ་རུ་རིན་པོ་ཆེ་ཁོང་ཨན་ཅིག་གནས་སེང་གེ་རྫོང་དང་སྤ་གྲོ་ལ་སོགས་ཨན་ཅིག་འབྲུག་གི་གནས་མང་པོ་ཞིག་ལ་ཕེབས་བྱས་ནས་ཨན་ཅིག་འབྲུག་གི་ཨན་ཅིག་རི་དང་མཚོ་དང་ཨན་ཅིག་བྲག་སོགས་སུ་ཨན་ཅིག་གཏེར་མང་པོ་ཞིག་སྦས་བྱས།

ད་ནི་ཨན་ཅིག་འབྲུག་ཡུལ་དེའི་ནང་གི་སྣང་སྲིད་ལྷ་འདྲེ་ཐམས་ཅད་དེ་གཅིག། ཁོང་གི་ཡང་གཏེར་སྦས་དེ་བར་གྱིས་གཅིག། གཏེར་སྲུང་མཁན་གྱི་གཏེར་སྲུང་དུ་གཅིག་བཀའ་བསྒོས་མཛད། གཅིག་དེ་འདྲས་ཀྱི་མཛད་པ་རྒྱ་ཆེན་པོ་དེ་འདྲ་གནང་བ་རེད། དེ་ནས་འབྲུག་ཡུལ་དེ་ལ་དེར་ཕེབས་པའི་སྐབས་སུ་ད་གཙོ་བོ་སྤ་གྲོ་དེར་ཕེབས་དུས་གུ་རུ་རིན་པོ་ཆེའི་མཚན་ལ་ཡང། དེ་ནས་ཁོང་ཡང་སྤ་གྲོ་སྟག་ཚང་དུ་གཅིག་རྡོ་རྗེ་ཁྲོས་པའི་ཏིང་ངེ་འཛིན་གྱིས་སྐུ་བཞེངས་པ་ལ་བརྟེན་ནས་ཅིག་རྒྱུ་མཚན་དེ་ལ་བརྟེན་ནས་ཁོང་གི་མཚན་ལ་ཡང་གུ་རུ་མཚན་བརྒྱད་ཀྱི་ནང་ནས་ང་ཚོ་གུ་རུ་རྡོ་རྗེ་གྲོ་ལོད་ཞུ་བ་འདི་ཨན་ཅིག་མཚན་དེའི་སྐབས་སུ་ཐོགས་པ་དེ་འདྲ་ཅིག་རེད།
ངོས།
དེ་ནི་ད་ལྟ་ན་འབྲུག་ཡུལ་ནང་ལ་ཅིག་དེང་སང་ཡང་ཅིག་གུ་རུའི་གནས་ལྔ་བཅུ་ལྷག་ཙམ་ཡོད་རེད་ཟེར་ནས་ཅིག་འབྲུག་པ་ཨན་ཅིག་མཁས་དབང་ཡིན་ན་འདྲ་ཅིག་འབྲུག་པའི་མི་རྣམས་ད་དེ་འདྲའི་བཤད་སྒྲོས་དེ་འདྲ་ཡོད་འདུག་དེ་ཡིན་དུས་ཀ་ད་འབྲུག་ལ་ཡང་ཅིག་གུ་རུ་འདི་ཅིག་གནས་ལྟ་མང་པོ་ཞིག་དེ་འདྲ་ཡོད་འདུག་དེ་འདྲའི་ཟེར་རེད།
ལོ་ལོ་ཟེར། ཨ་ནི། འདི་ཨ་ད་གུ་རུ་རིན་པོ་ཆེ་གིས་གསུངས་པའི་གསང་སྔགས་ཀྱི་དཔེ་ཆ་མང་པོ་ཞིག་གཏེར་ནང་ལ་སྦས་དགོས་ཡས་ཀྱི་རྒྱུ་མཚན་ག་རེ་ཡིན་ན།
ད་གུ་རུ་རིན་པོ་ཆེའི་གཏེར་ལ་སྤྱིར་བཏང་མང་པོ་ཞིག་ཡོད་རེད་དེ་ཡིན་ན་ཡང་ད་ཅིག་འདི་རོབ་ཙམ་ཞུ་ན་དགོངས་གཏེར་གསང་གཏེར་ཡང་གཏེར་ཟབ་གཏེར་ནོར་གཏེར་ལ་སོགས་པ་དེ་འདྲའི་གི་གཏེར་མང་པོ་ཞིག་ཡོད་རེད་དེ། ད་འདི་གཏེར། གཏེར་དེ་ཆ་ཚང་དེ་གུ་རུ་མ་ཆེ། ད། ཅིག། གུ་རུ་མ་ཆེ་གནམ་ས་དགའ་ཤིས་ནང་ན་ཅིག་གུ་རུ་རིན་པོ་ཆེ་བོད་ནས་ཕེབས་འགྲོའི་སྐབས་ལ་སྦས་པ་རེད་ཟེར་ཡ་དེ་འདྲས་ཡོང་འདུག་ཁ་ཤས་ཀྱི་ཡང། གུ་རུ་རིན་པོ་ཆེ་ཡང་བཞུགས་བསྡད་པའི་སྐབས་སུ་ལ་ཡང། ཅིག་གཏེར་མང་པོ་ཞིག་སྦས་པ། དེ་འདྲས་བཤད་སྲོལ་མི་འདྲ་བ་ཡོང་བསྡད་འདུག་ད་གང་ལྟར། གཏེར་སྦས་དགོས་པའི་ཅིག་དགོས་པ་རྒྱུ་མཚན་འདྲ་བོ་དེ་ག་རེ་ལབ་ན། ཅིག། གཏེར་ཆོས་དེ་རྣམས་ཀྱི་བཀའ་བབས། སྐབས་སུ་མ་བབས་པ་དུས་དེའི་ལ། དེ་འགྲོ་དོན་གྱི་བཀའ་བབས་མ་ཡིན་པ་ད་ག་ནང་བཞིན་གྱི། ཨ་ཅིག། ང་ཚོ་ད་དུས་སྙིགས་མའི་སེམས་ཅན་རྣམས་ལ་དགོངས་བྱས་ནས་མ་འོངས་པའི་ཡང་ཅིག་དུས་སྙིགས་མའི་སེམས་ཅན་རྣམས་ལ་ཅིག་ཕན་ཐོགས་རྒྱ་ཆེན་ཡོད་པ། དུས་སྙིགས་མའི་སེམས་ཅན། དེ་རྣམས་ཀྱི་ཆེད་དུ་ལའང་ཅིག་ཁོང་གིས་ཡང་ད་གཏེར་མང་པོ་ཞིག་དེ་དུས་སྦས་གནང་བ་རེད། དེ་ནས། གཏེར་སྦས་པའི་སྐབས་སུ་ལ་ཡང་དེ་ནས་ཅིག་མ་འོངས་པ་ལ་ཡང་ཅིག་གཏེར་བཏོན་མཁན་གྱི་ཡང་ཅིག་གཏེར་སྟོན་རེད་ད་ག་ནང་བཞིན་གྱི། དེ་ནས། ཕན་བདེའི་གཏེར་སྲུང་མཁན་གྱི་སྲུང་མ་མང་པོ་ཞིག་བསྐོས་དེ་ནང་བཞིན་གྱི་གཏེར་བཏོན་མཁན་མ་འོངས་པ་ལ་སུ་སུ་ཡོང་གི་ཡོད་མེད་དེ་འདྲས་ཀྱི་ལུང་བསྟན་གནང་ཡོད་རེད་དཔེར་ན་ང་ཚོ་གཏེར་སྟོན་ཆེན་པོ་གླིང་པ་བརྒྱད་བྱུང་ཞེས་ཨོ་རྒྱན་ང་ཡི་སྤྲུལ་པ་ཡིན་པར་ངེས་གསུངས་པ་ནང་བཞིན་གྱི་ཅིག་གཏེར་སྟོན་ཆེན་པོ་རཏྣ་གླིང་པ་པདྨ་གླིང་པ་ཀརྨ་གླིང་པ་ལ་སོགས་པ་དེ་འདྲ་མང་པོ་བྱུང་གི་རེད་དེ་ཆ་ཚང་དེ་ཨོ་རྒྱན་རིན་པོ་ཆེ་ཁོང་ཨོ་རྒྱན་ང་ཡི་སྤྲུལ་པ་ཡིན་པར་ངེས་ཁོང་གི་རྣམ་འཕྲུལ་ཡིན་ཟེར་ནས་ཁོང་གིས་ཐག་གཅོད་དེ་འདྲས་གནང་བསྡད་པ་རེད་ད་དེ་འདྲ་ཞིག་གཏེར་སྦས་དགོས་པའི་རྒྱུ་མཚན་ད་རྒྱུ་མཚན་དེ་དེ་འདྲ་རེད་ད་གཏེར་སྦས་ས་ཀྱི་ས་ཆ་འདྲ་བོ་དེ་ག་བ་ག་བ་ལ་སྦས་རེད་ལབ་ན་དེ་ནི་གཏེར་སྦས་ས་ཀྱི་ས་ཆ་དེ་ཨ་ཅིག་བོད་ད་བསམ་ཡས་ཀྱི་གཙུག་ལག་ཁང་བཀོད་པ་དཔེར་ན་ཅིག་གླིང་བཞི་གླིང་ཕྲན་རི་རབ་ལྕགས་རི་དང་བཅས་པའི་བཀོད་པ་ཡོད་པ་ད་དེའི་ནང་ལ་ཅིག་གོང་དུ་ཞུས་པ་ནང་བཞིན་ཅིག་སྡེ་ཚན་བཅུ་གཉིས་ཡོད་པ་དེ་ཆ་ཚང་ལ་ཅིག་གཏེར་སྦས་དེ་གཙོ་བོ་བྱས་པའི་དེ་ནས་འབྲུག་བལ་ཡུལ་རྒྱ་གར་དེ་འདྲས་ཀྱི་ས་གནས་མང་པོ་ཞིག་ལ་ཡང་ཡུལ་མང་པོ་ཞིག་ལ་ཡུལ་གྲུ་མང་པོ་ཞིག་ལ་ཨ་ཅིག་ཁོང་དེ་འདྲས་ཞིག་ད་གཏེར་མང་པོ་ཞིག་ཡང་ད་མ་འོངས་པར་དུས་སྙིགས་མའི་སེམས་ཅན་རྣམས་ལ་དགོངས་བྱས་ནས་འོ་དེ་འདྲས་ཞིག་སྦས་གནང་བ་རེད། ལགས་སོ། ཨ་ནི་ད་ལྟ་གཏེར་དེ་ཚོའི་ནང་དོན་གཙོ་བོ་རང་ཅིག་ག་རེ་ག་རེ་ཡོད་ན་ད་ད་ཞེ་པོ་ཅིག་ད་ཡོད་ཀྱི་རེད་ཞིབ་ཕྲ་ཞུ་ཡས་དུས་ཚོད་ཡོད་མ་རེད་ད་ནང་དོན་གཙོ་བོ་རང་དེ་གཏེར་དེ་ཚོའི་ནང་ལ་ག་རེ་ཡོད་རེད།
ད་ནང་དོན་གཙོ་བོ་ལབ་ན་ད་ག་འདྲ་ཟེར་ཅིག་བདག་ཅག་སྟོན་པའི་ཅིག་ཆོས་ཀྱི་སྙིང་པོ་དེ་ཆ་ཚང་དེ་ཅིག་གཏེར་དེ་ཚོ་ནང་ལ་ཡོད་རེད་བདག་ཅག་སྟོན་པའི་ཆོས་ཀྱི་སྙིང་པོ་དེ་ག་རེ་ཟེར་ལབ་ན་སེམས་འདུལ་བའི་ཐབས་དེ་གཙོ་བོ་རེད་དེ་རེད་དེ་དང་ག་ས་ད་ཅིག་གང་ལྟར་ཡང་ཐར་པ་དང་ཐམས་ཅད་མཁྱེན་པའི་དགོས་པ་མཐོ་བ་ལ་སེམས་མ་འདུལ་ན་ཅིག་སྟེ་ཡོང་ཐབས་མེད་པར་གཏན་དུ་སེམས་འདུལ་བའི་ཐབས་ཤ་སྟག་རེད་གང་ལྟར་ཐར་པ་དང་ཐམས་ཅད་མཁྱེན་པའི་ལམ་སྟོན་ཤ་སྟག་རེད་དེ་ནང་དེ་དེ་འདྲའི་ཕྱིར། ལོ་ལོ། གུ་རུ་རིན་པོ་ཆེ་ཨ་ནི་བོད་ལ་ཕེབས་བྱས་དེའི་རྗེས་ལ་དེ་ནས་གཏེར་ཆོས་སྦས་བྱས་ཡང་དེའི་རྗེས་ལ་གུ་རུ་རིན་པོ་ཆེ་ག་པར་ཕེབས་རེད་ལབ་ན་དེ་ནས།

ད་དེ་འདྲ་གི་རྣམ་ཐར་ད་མ་འདྲ་བ་མང་པོ་ཞིག་ཡོད་པ་རེད་ཡིན་དུས་རྣམ་ཐར་མ་འདྲ་བ་ག་རེ་ག་རེ་ཡོད་ཟེར་ན་ཁ་སང་ཞུ་བ་ནང་བཞིན་གི་ཇོ་ནང་ཏཱ་ར་ནཱ་ཐས་མཛད་པའི་ཨ་ནི་ཡིད་ཆེས་གསུམ་ལྡན་ཅེས་པ་འདུག་དང་དེ་ནང་བཞིན་གི་མངའ་བདག་དེ་ནས་ཉང་རིན་པོ་ཆེ་གཅིག་དཔལ་ལང། རྣམ་ཐར་ཟངས་གླིང་མ་ཟེར་འདུག་དང་དེ་ནས་གར་དབང་འཆི་མེད་བསྟན་གཉིས་གླིང་པས་ཅིག་རྡོ་རྗེའི་རྒྱན་ཕྲེང་ཟེར་ད་མང་པོ་ཞིག་ཡོད་པ་རེད་ད་དེའི་ནང་ལ་ཡང་ཅིག་ཁ་ཤས་ནང་ལ་ཅིག་གུ་རུ་རིན་པོ་ཆེ་ཅིག་དྷ་ན་ཀོ་ཤའི་མཚོ་གླིང་དུ་ཅིག་པདྨའི་གེ་སར་ད་པདྨ་དེའི་ནང་ལ་ཡང་འཁྲུངས་པ་རེད་ཟེར་ཁ་ཤས་ཀྱིས་མ་རེད་ཅིག་ཡང་ཁོ་རང་ཡང་ཅིག་རྒྱལ་པོའི་རྒྱལ་རིགས་ཀྱི་རྒྱལ་རིགས་དེའི་ནང་ལ་ཡང་ཅིག་དེ་འདྲའི་འཁྲུངས་པ་རེད་ཟེར། དེ་ནས་ཁ་སང་ཞུ་བ་ནང་བཞིན་གི་ཅིག་གང་བ་དེ་མེ་ཏོག་ཕྲེང་བ་འཛིན་པ་ཟེར་མཁན་ཅིག་རྒྱལ་རིགས་རིག་པ་སྨྲ་བ་དེ་གི་སྲས་སུ་འཁྲུངས་པ་རེད་ཟེར་ད་དེ་འདྲའི་གི་གསུང་སྟངས་མང་པོ་ཅིག་ཡོད་ད་གང་ལྟར་དེ་འདྲའི་མང་པོ་ཅིག་ཡོད་དེ་ཡིན་ན་ཡང་ད་ཅིག་གནའ་སྔ་མོའི་ཅིག་གནའ་སྔ་མོའི་ཅིག་མཁས་གྲུབ་གཉིས་ལྡན་རྣམས་ཀྱིས་མཛད་བཞག་པ་རེད་དེ་ནང་བཞིན་གཏེར་སྟོན་རྣམས་ཀྱིས་བསྟན་བཞག་པའི་ཅིག་དེ་འདྲའི་གི་ཅིག་ད་གུ་རུའི་ལོ་རྒྱུས་ཞུས་ན་འདྲ་ནམ་འགྲོ་ཞོར་འདི་ཆ་ཚང་འདི། ཅེས་ང་ལ་སུབ་སུབ་བྱས་ན་དེ་ཚོར་ཡང་འགལ་བ་གང་ཡང་ཡོད་མ་རེད་ཞུས་པས། ག་རེ་རེད་ཟེར་ན། གུ་རུ་རིན་པོ་ཆེ་དེ་ད་དཔེར་ན་རྣམ་ཐར་ནང་ལ་མ་འདྲ་བ་ཡོད་དེ་ཡིན་ན་ཡང་འགལ་བ་གང་ཡང་ཡོད་མ་རེད། དཔེར་ན་ང་ཚོ་ད་མི་དཀྱུས་མ་འདྲ་པོ་ཅིག་ཡིན་ན་དེའི་ལོ་རྒྱུས་དེ་ཨ་ནི་ཅིག་མཁས་པ་སུ་གིས་བྲིས་པ་ན་ཁོ་གཅིག་པ་ཡོང་གི་ཡོད་འདྲ་པོ་ཅིག་དེ་ཆགས་བསྡད་ཡོད་རེད། ཡིན་ན་གུ་རུ་རིན་པོ་ཆེ་ཨ་ནི་ང་ཚོའི་མི་དཀྱུས་མ་དང་འདྲ་གི་ཡོད་མ་རེད་དཔེར་ན་འཛམ་གླིང་བྱེ་བ་ཕྲག་བརྒྱ་ལ་གུ་རུ་གུ་རུ་རིན་པོ་ཆེ་ཁོང་གིས་ཨ་ནི་ཅིག་རྣམ་འཕྲུལ་ཡང་བྱེ་བ་ཕྲག་བརྒྱ་སྟོན་བྱས་ན་ཨ་ནི་ཅིག་འགྲོ་བའི་དོན་དེ་གནང་གི་ཡོད་རེད།

ཁོང་གི་སྐོར་ནས་ཞུ་བ་ཡིན་ན། དེ་ནས། ཁོང་ཨ་ནི་ཅིག་གུ་རུ་རིན་པོ་ཆེའི། རྣམ་འཕྲུལ་གཅིག་རེད་དེ་རེད། ཡིན་པ་དེ་ཡང་ག་འདྲ་ཞིག་ལབ་ན་ཅིག། གཏེར་ཡིག་དགོངས་འདུས་ལུང་བསྟན་བཀའ་རྒྱ་མའི་ལུང་གིས་ཟིན་པ་དེ་འདྲ་རེད་དེའི་ནང་ལ་གསུངས་བཞག་ཡོད་རེད། དེ་ནང་ག་འདྲས་གསུངས་རེད་ཟེར་ལབ་ན། དེ་ནས་དེ་ལྟར་པདྨ་དབང་ཆེན་པདྨ་མཆོག། པདྨ་རྒྱལ་པོ་པདྨ་དོན་ཡོད་ཅེས་དེ་འདྲས་གསུངས་ཡོད་ད་དེའི་གསུང་དོན་ལུང་བསྟན་ག་རེ་ཞུ་བ་ཡིན་ན། སི་ཏུའི་སྐུ་ཕྲེང་ནང་ལ་གུ་རུའི་རྣམ་འཕྲུལ་ཨ་ནི་ཅིག་དྲུག་འབྱུང་གི་ཡོད་པ་དེ་འདྲས་གསུངས་ཡོད་རེད། ད་དེ་དྲུག་གི་ནང་ནས་ད་ལྟ་སྐུ་ཕྲེང་བཅུ་གཉིས་པ་དེ་ཨ་ནི་ཅིག་གུ་རུའི་རྣམ་འཕྲུལ་བཞི་པ་དེ་ཆགས་ཀྱི་རེད། ད་གང་ལྟར་གུ་རུའི་རྣམ་འཕྲུལ་སི་ཏུའི་སྐུ་ཕྲེང་ནང་ལ་དྲུག་འབྱུང་ཡག་ཡོད་པའི་ནང་ནས་བཞི་བར་དུ་ཕེབས་ཚར་བ་རེད། གཉིས་མ་འོངས་པ་ལ་འབྱུང་གི་རེད། ད་བཞི་བར་དུ་ལ་དེ་ནས་སུ་སུ་ཕེབས་ཟེར་ན་སི་ཏུའི་སྐུ་ཕྲེང་ནང་ནས་སི་ཏུ་སྐུ་ཕྲེང་དགུ་པ་པད་མ་ཉིན་བྱེད་དབང་པོ་དེ་ཆགས་ཀྱི་རེད།

ཅན་གུ་རུ་རིན་པོ་ཆེ་ཁོང་རང་གིས་ཞལ་བཞེས་གནང་དེར་བརྟེན་ཁོང་གིས་ད་ཀྱག་དལ་ཞིག་ཏུ་གཏེར་སྟོན་ཆ་ཚང་དེ་གང་ལྟར་གུ་རུ་རིན་པོ་ཆེའི་རྣམ་འཕྲུལ་དེ་ག་རང་རེད་དེར་ངའི་སུ་ལ་ཡང་ད་དེ་ནང་ལ་ཡང་ཅིག་ད་ནོར་བ་འཁྲུལ་བ་དེ་འདྲ་ཡོད་ན་ནི་མཐོལ་ལོ་བཤགས་བཟོད་པར་གསོལ་ཟིན་གྱི་ཞུ་ཡ་ཡིན། ལོ་ལོ་ཟེར་ཞེས་བསྟན་བྱའོ། བོད་མི་གཙོ་བོར་གྱུར་བའི་ཧི་མ་ལ་ཡའི་མི་རིགས་རྣམས་ཀྱིས